Victoria། རྒན་རྒོན་ལྟ་སྐྱོང་ཁང་མང་པོ་ཞིག་ནང་ཏོག་དབྱིབས་ནད་ཁྱབ་པར་བརྟེན Australia རྒྱལ་ཡོངས་སུ་རྒན་གསོ་ཁང་རྣམས་ཉེན་གཟབ་གནང་བཞིན་པ་ཡིན་འདུག་སློབ་དཔོན Andrea Maier ལགས་ནི་རྒན་རྒོན་ལྟ་སྐྱོང་དེ་མཁས་པ་དང Royal Melbourne སྨན་ཁང་གི་སྤྱི་ཚོགས་ལྟ་སྐྱོང་སྡེ་ཚན་གྱི་འགན་འཛིན་པ་ཞིག་ཡིན་འདུག་ཁོང་གིས་རྒན་གསོ་ཁང་ཁག་ཏུ་ཏོག་དབྱིབས་ནད་ཁྱབ་སྟེ་འགོས་པའི་རྒྱུ་མཚན་འགྲེལ་བརྗོད་གནང་དོན། If people live together in close proximity། རྒན་གསོ་ལྟ་སྐྱོང་ཁང་ནང་མི་མང་པོ་ཞིག་ཐག་ཉེ་བར་མཉམ་སྡོད་བྱེད་དགོས་དུས་ནད་ཡམས་འགོས་ཁྱབ་བྱུང་བའི་ཉེན་ཁ་དེ་བས་ཆེ་བ་ཡོད། མི་འབོར་ཞིབ་བཤེར་གསར་ཤོས་དེ་ལ་གཞིགས་ན་ཨོ་སི་ཀྲི་ལི་ཡའི་ནང་རྒན་རྒོན་གསུམ་ཆ་གཅིག་ཕྱིའི་རྒྱལ་ཁབ་ཁག་ཏུ་སྐྱེས་ཡིན་པ་དང་ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་དང་བདེ་དོན་ལྷན་ཁང་གིས་ཕྱི་ལོ་ཉིས་སྟོང་བཅུ་བདུན་ནས་ཉིས་སྟོང་བཅོ་བརྒྱད་བར་བསྡུ་རུབ་གནང་བའི་རྩིས་ཐོ་ལ་གཞིགས་ན་ཁྱོན་བསྡོམས་རྒན་རྒོན་ས་ཡ་གཅིག་ཚེག་གཉིས་ཙམ་ཞིག་རྒན་རྒོན་ལྟ་སྐྱོང་ཁང་དུ་ཡོད་པ་ཐོན་ཡོད་འདུག་རིག་གཞུང་སྣ་མང་རྒན་རྒོན་ལྟ་སྐྱོང་ཁང་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན Rosa Colanero ལགས་ཀྱིས་རིག་གཞུང་དང་སྐད་རིགས་སྣ་མང་གི་ཚོགས་སྡེ་ཁག་ནང་རྒན་རྒོན་རྣམས་རྒན་གསོ་ཁང་ལ་བཅུག་པ་དེ་ལམ་གྱི་མཐའ་མ་ཡིན་ཞེས་ཁོང་གིས་གསུངས་དོན། ལྷག་པར་དུ་ནད་ཡམས་ཀྱི་རྐྱེན་པས་རྒན་གསོ་ཁང་དེ་དག་ཕྱི་མི་ལ་སྒོ་རྒྱག་དགོས་པ་བྱུང་སྐབས། ནང་མི་སྤུན་མཆེད་རྣམས་དང་ཐུག་འཕྲད་མི་ཆོག་པས་སེམས་ཁྲལ་དང་སེམས་ངལ་ཤུགས་ཆེན་བྱུང་གི་འདུག་དེ་ཡང་ཉེ་ཆར་ཐོན་པའི་སྙན་ཐོ་ལ་གཞིགས་ན། སྤྱིར་རྒན་རྒོན་ལྟ་སྐྱོང་ཁང་ཞིག་ཏུ་ས་མིག་རག་པར་དགོས་ཡུན་ཟླ་བ་ལྔ་ཙམ་ཡིན་འདུག Colanero ལགས་ཀྱིས་རང་ཉིད་ཀྱི་ནང་མི་ཞིག་རྒན་རྒོན་ལྟ་སྐྱོང་ཁང་དུ་མ་བཅུག་གོང་ནས་སྤྱི་སྨན་པས་བརྟག་དཔྱད་གནང་དགོས་ཞེས་ཁོང་གིས་གསུངས་དོན། She had a care རྒན་གསོ་ཁང་ནང་མ་འཇུག་གོང་ལ་སྤྱི་སྨན་པས My Aged Care ལ་འབྲེལ་བ་གནང་དགོས་ལ་རྒན་རྒོན་དེའི་འཕྲོད་བསྟེན་གྱི་གནས་སྟངས་ཞིབ་ཕྲ་བརྟག་དཔྱད་གནང་དགོས་པ་ཡིན། བརྟག་དཔྱད་དེའི་གྲུབ་འབྲས་ལ་གཞིགས་ནས་གནས་སྟངས་ཛ་དྲག་ཆེ་ཆུང་ར་སྤྲོད་ཐུབ་ཀྱི་ཡོད་ལ་རྒན་རྒོན་དོ་བདག་ལ་ལྟ་སྐྱོང་ལས་གཞི་གང་ལྟར་དགོས་མིན་དང། གཞུང་གི་རོགས་རམ་ཐོབ་མིན་སོགས་གསལ་པོ་ཆགས་ངེས་རེད། དེར་བརྟེན་མདོར་ན་རྒན་གསོ་ཁང་དུ་བཅུག་པར་གནས་ཚུལ་མང་པོ་ཞིག་གི་ཐོག་བསམ་བློ་གཏང་དགོས་པ་ཡིན། ཡང་མི་ཤེལ་ལགས་ནི་དེ་སྔར་རྒན་རྒོན་ལྟ་སྐྱོང་མཁན་ཞིག་ཡིན་པ་དང་ལོ་གསུམ་གོང་ལ་ཁོ་མོའི་ཕ་དམ་པར་ལྟ་སྐྱོང་དགོས་སྐབས་རྒན་རྒོན་ལྟ་སྐྱོང་ཁང་དུ་བཅུག་དགོས་པ་ཆགས་ཡོད་འདུག་འོན་ཀྱང་ཁོ་མོར་སྒྲུབ་བྱེད་དེའི་སྐོར་གོ་རྟོགས་ལེགས་པོ་མེད་པར་བརྟེན་དཀའ་ངལ་འཕྲད་ཡོད་འདུག་སྟབས་ལེགས་པ་ཞིག་ལ་ཁོང་གི་ཨ་མ་ལགས་ཀྱིས་སྔ་ས་ནས་ཁོང་མོའི་ཕ་ལ་ཁྱིམ་དུ་ལྟ་སྐྱོང་བྱེད་མཁན་མངག་སྲོལ་ཡོད་པར་བརྟེན་རྒན་གསོ་ཁང་དུ་མ་འཛུལ་གོང་ལ་ཁོང་ལ་ལྟ་སྐྱོང་མི་ཉུང་བ་ཞིག་རག་ཡོད་འདུག་ཁོང་མོས་འགྲེལ་བརྗོད་གནང་དོན།

དགོས་ཡོད་ཉེན་གཟབ་གནང་ཡོད་ཀྱང་ཁོང་གི་ཕ་འདས་གྲོངས་སུ་གྱུར་ཡོད་འདུག་ཁོང་མོས་གསུངས་དོན།
It was a really difficult time། ནད་ཡམས་དེའི་རྐྱེན་ང་ཚོའི་རྒྱལ་ཁབ་ཡོངས་ལ་དུས་ཚོད་དཀའ་མོ་ཞིག་ཆགས་ཡོད་པའི་སྒང་ལ་ངའི་པ་ལགས་གྲོངས་པ་དང་ཨ་མ་ལགས་དང་འབྲེལ་བ་བྱེད་དགོས་པ་སོགས་དཀའ་ངལ་ཧ་ཅང་ཆེ་བའི་དུས་ཤིག་བྱུང་སོང། གལ་ཏེ་ཁྱེད་ཀྱིས་བརྩེ་བའི་ནང་མི་ཞིག་ལ་རྒན་རྒོན་ལྟ་སྐྱོང་ཁང་ཞིག་འཚོལ་བཞིན་ཡོད་ན་ཁྱེད་ཀྱིས་ངེས་པར་དུ་འབྲེལ་ཡོད་ལྟ་སྐྱོང་ཁང་དེའི་ནང་སྨན་བཅོས་མཐུན་རྐྱེན་དང་སྤྱི་ཚོགས་ཀྱི་འབྲེལ་བ། རིག་གཞུང་དང་འབྲེལ་བའི་གནས་སྟངས་སོགས་རང་ཉིད་ཀྱི་དགོས་མཁོ་དང་མཐུན་པ་ཡོད་མིན་ཞིབ་ཚགས་བལྟ་དགོས་ཞེས་སློབ་དཔོན་མེ་ཡེར་ལགས་ཀྱིས་ལམ་སྟོན་གནང་དོན།

སྤྱི་སྨན་པ་ལ་དུས་ཐོག་ཏུ་བསྟེན་གཏུགས་བྱེད་ཡོད་མིན། རྒན་རྒོན་སོ་སོར་སྡོད་ཁང་ལོགས་སུ་ཡོད་མིན་སོགས་དྲི་དགོས། དེ་བཞིན་ཁྱེད་ཀྱིས་དེར་སྡོད་མཁན་རྒན་རྒོན་འགའ་ཞིག་ལ་ཁོང་རྣམས་ཀྱི་མྱོང་ཚོར་བཀའ་འདྲི་གནང་བ་དང་ཡང་ན་ཁོང་རྣམ་པའི་ནང་མི་སྤུན་མཆེད་ལ་ལྟ་སྐྱོང་ཁང་དེའི་སྐོར་གནས་ཚུལ་དྲི་བ་སོགས་བྱེད་དགོས། དེ་ལྟར་བྱེད་པ་ཡིན་ན་ལྟ་སྐྱོང་ཁང་དེའི་སྐོར་གནས་སྟངས་ངོ་མ་ཁྱེད་ཀྱིས་ཤེས་ངེས་རེད། Margaret ལགས་ཀྱི་མ་ནི་ཤྲི་ལངྐ་ན་སྐྱེས་ཡིན་པ་དང་ཁོང་ལ་དྲན་ཤེས་ཉམས་པའི་ནད་ཡོད་པར་བརྟེན་ཁྱིམ་དུ་བཞག་དཀའ་མོ་ཆགས་ནས་མཐར་རྒན་རྒོན་ལྟ་སྐྱོང་ཁང་ཞིག་ཏུ་བཅུག་པ་ཡིན་འདུག་དེ་ཡང་ནད་ཡམས་ཀྱི་རྐྱེན་པས་ནང་མི་ཐུག་འཕྲད་དམ་དྲག་བྱེད་སྐབས་ཁོང་མོའི་མ་དང་གཟུགས་མཐོང་ཁ་པར་བརྒྱུད་འབྲེལ་བ་བྱེད་དགོས་པ་ཆགས་ཡོད་འདུག་དེ་ཡང Margaret ལགས་ཁོང་མ་གཏོགས་སྤུན་མཆེད་གཞན་རྣམས Queensland མངའ་སྡེའི་ཕྱི་ལ་ཡོད་པ་དང་མངའ་སྡེའི་ས་མཚམས་སྒོ་བརྒྱབས་པར་བརྟེན་ཁོ་མོར་འགན་སྣོན་མ་ཞིག་ཚོར་ཡོད་འདུག Margaret ལགས་ཀྱིས་རྒན་རྒོན་ལྟ་སྐྱོང་ཁང་བདམས་སྐབས་ཕྱིའི་སྣང་ཚུལ་ཁོ་ནར་གཞིགས་ནས་ཐག་གཅོད་མ་གནང་ཞེས་ཁོང་མོས་གསུངས་དོན། Having the ability to see all the people། ཁོ་ཚོས་ལྟ་སྐྱོང་ཁང་དེ་ལ་སྐར་མ་དེ་ཙམ་ཐོབ་ཡོད་པ་དང་ཡག་པོ་ཡོད་ལུགས་ཀྱང་བཤད་ངེས་རེད་འོན་ཀྱང་མཐར་རྒན་རྒོན་ལ་དགོས་འོས་ཀྱི་ལྟ་སྐྱོང་ལེགས་པོ་མ་སྤྲད་པ་ཡིན་ན་སྐར་མ་ག་ཚོད་ཡོད་ཀྱང་གོ་ཆོད་ཀྱི་མེད། Margaret ལགས་ཀྱིས་ཁོང་མོའི་མ་རྒན་རྒོན་ལྟ་སྐྱོང་ཁང་དེར་བཞག་པ་ནས་བཟུང་འཕྲོད་བསྟེན་ཉམས་རྒུད་ཐེབས་པ་ཚོར་སོང་ཞེས་གསུངས་ཡོད་པ་དང་ལྟ་སྐྱོང་ཁང་དེར་ལས་བྱེད་པ་འདང་ངེས་མེད་པར་བརྟེན་ཁོང་མོའི་མ་བདུན་ཕྲག་གཅིག་གི་ནང་གཟུགས་པོ་ཐེངས་རེ་ལས་འཁྲུད་ཀྱི་མེད་པར་བློ་ཕམ་ཆེན་པོ་ཡོད་འདུག། ཨོ་སི་ཀྲི་ལི་ཡའི་སྨན་ཞབས་ལྷན་ཚོགས་ཀྱིས་ཉེ་ཆར་བཏོན་པའི་སྙན་ཐོ་ལ་གཞིགས་ན། ཨོ་སི་ཀྲི་ལི་ཡའི་ནང་རྒན་རྒོན་ལྟ་སྐྱོང་ཁང་བརྒྱ་ཆ་བརྒྱད་ཅུ་གྱ་དགུ་ཙམ་ནང་ལ་ལས་བྱེད་པ་འདང་ངེས་མེད་པའི་དཀའ་ངལ་ཞིག་འཕྲད་ཡོད་པ་ཐོན་ཡོད་འདུག་དེ་བཞིན Margaret ལགས་ཀྱིས་ཁོང་མོའི་མ་ཡོད་སའི་ལྟ་སྐྱོང་ཁང་དེའི་ནང་སྲུང་སྐྱོབ་གོན་ཆས་ཀྱི་ཆ་རྐྱེན་མེད་པར་སེམས་འཚབ་འདུག་ཞེས་ཁོང་མོས་གསུངས་དོན།

ཉེ་དུས་སུ་ནད་ཡམས་ཀྱི་རྐྱེན་པས་བརྙན་གྱི་བརྒྱུད་ནས་ལྟ་སྐོར་བྱེད་ཀྱི་ཡོད་དུས་དེ་བས་དོ་སྣང་ཆེ་བ་གནང་དགོས་ཞེས་སློབ་དཔོན་མེ་ཡེར་ལགས་ཀྱིས་གསུངས་དོན། Having the ability to see all the བརྙན་གྱི་ལམ་ནས་ལྟ་སྐོར་བྱེད་སྐབས་ས་གནས་ཡོངས་མཐོང་ཐབས་བྱེད་དགོས། ཁྱེད་ཀྱིས་དྲི་བ་བཀོད་སྐབས། འཛིན་སྐྱོང་ལས་བྱེད་དང་ལྟ་སྐྱོང་མཁན་ཚོས་ལན་འདེབས་གནང་ཕྱོགས་དང་རྣམ་འགྱུར་སྟོན་ཕྱོགས་སོགས་ལ་དོ་སྣང་བྱེད་དགོས། ལྷག་པར་དུ་རེས་གཟའ་ཉི་མ་དང་དགོང་དྲོ་སོགས་བྲེལ་བ་ཚ་བའི་སྐབས་སྐོར་སྐྱོད་བྱེད་ཐུབ་ན་ལས་བྱེད་པ་ཚོས་ལས་ཀ་གནང་སྟངས་ངོ་མ་མཐོང་ངེས་རེད། Lisa Johnston ལགས་ནི Senior Rights Service ཞེས་པའི་ཁེ་མེད་ཚོགས་པའི་ཤེས་ཡོན་འགན་འཛིན་ཡིན་པ་དང་ཁོང་མོས་ཉེ་དུས་སུ་གཞུང་གི་རྒན་ཡོན་ཐོབ་མཁན་རྒན་རྒོན་མང་པོ་ཞིག་གིས་ཁ་པར་བརྒྱུད་འབྲེལ་བ་གནང་གི་ཡོད་པ་དང་ཁོང་ཚོའི་ཚོགས་པས་རྒན་རྒོན་དེ་དག་དང་འབྲེལ་ཡོད་ནང་མིར་ཁ་པར་བརྒྱུད་ལམ་སྟོན་བྱེད་སྐབས་སྐད་སྒྱུར་གྱི་མཐུན་རྐྱེན་ཡང་མཁོ་སྤྲོད་གནང་གི་ཡོད་ཅེས་ཁོང་མོས་གསུངས་དོན། དཀའ་ངལ་ཆེ་ཤོས་དེ་ནི་སྐད་རིགས་མི་འདྲ་བས་གོ་བརྡ་མི་འཕྲོད་པ་རེད་འདུག་ཉེ་དུས་སུ་ནད་ཡམས་ཀྱི་རྐྱེན་ནང་མི་ཐུག་འཕྲད་དེ་དམ་དྲག་བྱས་པར་བརྟེན་རྒན་རྒོན་དེ་དག་ལས་བྱེད་པ་དང་གོ་བརྡ་སྤྲོད་མི་ཐུབ་པར་དཀའ་ངལ་འཕྲད་བཞིན་འདུག་དེ་བཞིན་ལས་བྱེད་པ་འདང་ངེས་མེད་པར་བརྟེན། གནས་སྐབས་རིང་ལས་བྱེད་པ་གསར་པ་གླ་སྐབས་རྒན་རྒོན་རྣམས་ཀྱིས་མི་གསར་པ་མཐོང་བ་དང། ཁ་རས་གྱོན་པར་བརྟེན་གདོང་གསལ་པོ་མི་མཐོང་བས་དྲན་ཤེས་ཉམས་པའི་རྒན་རྒོན་པ་རྣམས་ལ་ཞེད་སྣང་ཆེན་པོ་ཡོང་གི་འདུག་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་འཕྲོད་བསྟེན་ལྷན་ཁང་གིས་གནང་བའི་ཉམས་ཞིབ་ལ་ལྟར་ན། ཁྱིམ་དུ་རྒན་རྒོན་ལྟ་སྐྱོང་ཞབས་ཞུ་བླང་མཁན་མི་བརྒྱ་ཆ་ཉི་ཤུ་རྩ་དྲུག་ཙམ་ཞིག་རིག་གཞུང་དང་སྐད་རིགས་སྣ་མང་གི་ཚོགས་སྡེ་ཁག་ལས་ཡིན་པ་ཐོན་ཡོད་འདུག། དེར་བརྟེན་ཁོ་ལོ་ནེ་རོ་ལགས་ཀྱིས་རིག་གཞུང་སྣ་མང་གི་ཚོགས་སྡེ་ཁག་ནང་རྒན་རྒོན་རྣམས་ཁྱིམ་དུ་ཉར་ནས་དགོས་ཡོད་ཞབས་ཞུ་དང་རོགས་སྐྱོར་གནང་སྲོལ་ཡོད་པ་གསལ་པོ་རེད་ཅེས་ཁོང་གིས་གསུངས་དོན།
དཔེར་ན་ནང་མི་ལོ་བརྒྱད་ཅུ་ཅན་ཞིག་གིས་ལོ་བརྒྱད་ཅུ་གྱ་གཉིས་ཅན་ཞིག་ལ་གཟུགས་པོ་བཀྲུས་རོགས་བྱས་པ་ཡིན་ན་ཉེན་ཁ་ཆེན་པོ་རེད། ལོ་བརྒྱད་ཅུ་ཅན་དེ་ལ་བརྡབ་སྐྱོན་གང་ཡང་འབྱུང་སྲིད་པ་རེད་དེར་བརྟེན་དགོས་མཁོའི་རོགས་སྐྱོར་ཞབས་ཞུ་བླངས་སྟངས་ཁག་མི་འདྲ་བ་ཡོད། ཁྱེད་ཀྱིས My Aged Care ཞབས་ཞུའི་སྐོར་གནས་ཚུལ་རྒྱས་པའི་ཆེད་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར་གཉིས་ཀླད་ཀོར་ཀླད་ཀོར་བཞི་གཉིས་གཉིས་ཐོག་འབྲེལ་བ་གནང་ཆོག་ལ་ཁོང་ཚོའི་དྲ་ཚིགས་ཁ་བྱང myagedcare dot gov dot au དུ་བསྐྱོད་ཆོག་ཡང་ཁྱེད་ལ་རིན་མེད་དུ་རྒན་རྒོན་ལྟ་སྐྱོང་དང་འབྲེལ་བའི་ཁྲིམས་ཀྱི་ལམ་སྟོན་དགོས་ཚེ་ཁེ་མེད་ཚོགས་པ Seniors Rights Service ལ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར་བཞི་གཉིས་བཞི་ཀླད་ཀོར་བདུན་དགུ་ཐོག་འབྲེལ་བ་གནང་ཆོག་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།